དེ་འདྲ་ཡོད་པས་ཁོང་རང་གིས་སངས་རྒྱས་བཅོམ་ལྡན་འདས་ཁོང་རང་གི་དང་པོ། ཁོང་རང་ཡང་ང་ཚོ་གཅིག་པ་གཅིག་རྐྱང་ཞིག་བདེན་འཛིན། ཐུགས་རྒྱུད་ལ་ཡོད་ཉིད་ཅེས་ཁོང་གིས་ཉམས་ལེན་དཔེ་ཞིབ་པ་ཞིག་གནང་བ་བྱས་ནས་དེ་ནི། འདོད་ཆགས་དང་ཁོང་ཁྲོ་དེ་ཚོའི་རིགས་དེ་ལ། ཕ་གིའི་ཁ་གཏད་རོ་ཤེས་པ་ག་རེ་ཅིག་ལམ་ག་རེ་ག་རེ་སྒོམ་པ་གནང་དགོས་ན་ཁོ་ཆ་ཚང་སྒོམ་པ་གནང་བྱས་ནས་དེ་ཚོ་རྦད་དེ། མཇུག་མ་རྩ་བ་ཉིད་ནས་སྐྱེ་རྒྱུ་མེད་པ་བཟོས་ཤག་གི་དཔེ་ཆ་ཚང་ཁོ་རང། ནུས་པ་དང་བཅས་པ་རྩ་མེད་བཟོས་ཤག་གི། ཁོ་རང་ནུས་པ་དེ་ག་རེ་ཟེར་དེ་འདྲ་བ་བཟོས་པའི་ཡོན་ཏན་ཅིག་འདུག་བསམ་བྱས་ཨོ་དེ། དེ་ལྟ་བུའི་ཡོན་ཏན་དེ་དང། ཁོ་ལ་ད་ང་ཚོས་ནི་འགོག་བདེན་ཟེར་རོ། དེ་འདྲའི་ཡོན་ཏན་དེ་དང་ད་ཁོ་ལ་ཁ་གཏད་གཅོག་མཁན་གྱི་མཁྱེན་པ་ཅིག་ཡོད་རེད་པ་ཨོ་ད་དེ་གཉིས་པོ་འདི་བས་སངས་རྒྱས་བཅོམ་ལྡན་འདས་ཟེར་བྱས་ནས་རྩ་ཆེན་པོ་བྱེད་དགོས་ཡག་དེ་ཁོང་རང་ཐུགས་རྒྱུད་ལ། ཤེས་བྱ་ཐམས་ཅད་གང་ག་ལོ་ང་རང་ཚོ་མཁྱེན་མཁན་གྱི་མཁྱེན་པ་ཁོ་དང། སྒྲིབ་པ་གང་ག་སྤངས་པའི་འགོག་བདེན་ཁོ་ཡོད་ཙང་ནི་སངས་རྒྱས་བཅོམ་ལྡན་འདས་ཟེར་བྱས་ནས་ཁོ་རྩ་ཆེན་པོ་བྱེད་དགོས་དེའི་སྒང་སླེབས་ཤག་ད་ངོ་མ་ཁོ་སངས་རྒྱས་བཅོམ་ལྡན་འདས་སྔ་མ་ང་རང་ཚོ་ནང་བཞིན་ཅིག་བཞུགས་པ་རེད་དེ་ཡིན་ན་ཡང་ཁོང་སྒྲིབ་པ་འཇིགས་པ་དེ་ཚོ་གང་ག་ལོ་ལ་ཡང་བྲོས། འཇིགས་པ་དེ་ཚོ་ཉོན་མོངས་འགོག་སྟེ་ཁོང་རང་གི་ཐུགས་རྒྱུད་ལ་ཡོན་ཏན་དེ་ཉིད་བྱུང་བ་ཡིན་ཙང་ནི། འཇིགས་པ་དེ་ལས་གྲོལ་བ་བྱུང་ཤག་ད་འཇིགས་པ་ང་ཚོ་དེ་རེད་སྒྲིབ་པ་དེ་ཚོ་རེད་པ་འོ་དེ་ཚོ་ལས་གྲོལ་བ་དེ་བྱུང་ཤག་དེ་ཡིན་དུས་ན། སྐྱབས་ངོ་མ་དེ་སྐྱོབ་མཁན་ངོ་མ་དེ་དེ་གཉིས་གཉིས་ཀྱིས་བསྐྱབས་ཀྱི་འདུག་བསམ་པའི་བསམ་བློ་བཏང་ནས་ནི་བྱས་ནས་འོ་དེ་གཉིས་གཉིས་ལ། ཁོ་རང་ད། དོན་སྤྱི་ད་འཆར་ཡག་ཡོང་མ་རེད་ཡོད་པ་མ་རེད་དེ་ཁོང་རང་གི་ཐུགས་རྒྱུད་ལ་ཡོད་མཁན་གྱི་ད་མཁྱེན་པ་ཞིག་ཡོད་རེད་ཁོ་ལ་ནི་ཅིག་བསམ་བློ་བཏང་ནས་དེ་ནི་འོ་ཆོས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་ཟེར་ནས་འོ་འདུག་ཟེར་ནས་ཆོས་ལ།

ཁོང་ཚོའི་ཐུགས་རྒྱུད་ལ་ཡོད་མཁན་གྱི་དེ་འདྲའི་སྤངས་པ་འགོག་བདེན་དེ་དང། མཁྱེན་པ་དེ་གཉིས་ལ་དེ་ལྟ་བུའི་ནུས་པ་ཐོབ་པའི་ཁྱོད་ཁོང་ཚོ་སྔ་མ་ལ་འཇིགས་པ་དེ་ཡོད་དེ། འཇིགས་པ་དེ་ལས་སྐྱོབ་ཡས་ཁོ་གཉིས་གཉིས་བསྐྱབས་ཤག་བྱས་ཙང་ད་དཔེ་སྐྱབས་ངོ་མ་ཁོ་དེའི་རིགས་དེ་རེད་ཤག་བསམ་ཚར་བྱས་ཏེ་བྱས་ནས་ཆོས་ལ་སྐྱབས་སུ་མཆིའོ་ཆོས་ལ་སྐྱབས་སུ་མཆིའོ་གོ་བྱུང། དེའི་ཕྱིར་ད་ཆོས་ལ་སྐྱབས་སུ་མཆིའོ་ཟེར་དུས་སོ་སོ་ཡང་ད་ཨ་ལས་གནས་སྐབས་རིང་ལ་རེད། ད་ལྟ་སོ་སོ་ངན་སོང་གི་སྡུག་བསྔལ་ལས་ཞེད་ན་ཁོ་ལ་ངན་སོང་གི་སྡུག་བསྔལ་ལས་ཞེད་ཀྱི་ཡོད་རེད་ཅིག་འདི་ལྟར་ངན་སོང་གི་སྡུག་བསྔལ་ལས་ཞེད་ན་ངན་སོང་གི་སྡུག་བསྔལ་དེ་ལས་སྐྱོབ་ཐུབ་མཁན་ད་གིན་ཡོད་རྒྱུ་དེ་ཁོང་ཚོའི་ཐུགས་རྒྱུད་ལ་ཡོད་མཁན་གྱི་འགོག་བདེན་དང། མཁྱེན་པ་ཟེར་ཡས་དེ་ཚོའི་ཚོད་དཀའ་དེ་ཚབ་དེ། ང་རང་ཚོ་ངན་སོང་གི་སྡུག་བསྔལ་ལས་སྐྱོབ་མཁན་ངོ་མ་དེ་ད་དགེ་བ་བཅུ་དེ་ཡག་པོ་ཅིག་མི་དགེ་བ་བཅུ་པོ་དེ་དཔེ། དེ་ངོས་འཛིན་བྱས་ནས་ཡག་པོ་ཅིག་དཔེ་ད་སྤངས་ཐུབ་པ་སྤངས་ཐུབ་པ་དང་ཁོ་ལ་གང་ཅི་སྐྱོན་བལྟས་ནས་མི་དགེ་བཅུ་པོ་དེར་སྐྱོན་བལྟས་ནས་འབད་དེ་གང་ཐུབ་ཐུབ་ཅིག་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་དེ་ཡག་པོ་ཅིག་སྲུང་ཐུབ་ན་སོ་སོ་དངོས་གནས་དྲང་གནས་ལག་ལེན་དེ་ཡག་པོ་ཅིག་བསྟར་ཐུབ་ན། དེ་ནས་ད་ངན་སོང་གི་སྡུག་བསྔལ་ལས་སྐྱོབ་མཁན་ངོ་མ་དེ་དེ་རེད་ཤག་བསམ་པར་བཞག་ཡིད་འགོག་བདེན་དང་ལམ་བདེན་ཚོད་དཀའ་དེ་རེད་ཤག་བྱས་ན་ད་དེ་ཡིན་དུས་ད་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་ལ་སོགས་དེ་ཚོ་ལ་མཉམ་པོ། བཞག་གི་དེའི་འགོག་བདེན་དང་ལམ་བདེན་ཁོ་ལ་མཉམ་པོ་བསམ་བློ་བཏང་ནས་འོ་དེ་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་དེ་ད་སོ་སོས་ཉམས་ལེན་ཡག་པོ་བྱེད་ཐུབ་ན་ད་དངོས་གནས་དྲང་གནས། ངན་སོང་སྡུག་བསྔལ་ལས་སྐྱོབ་མཁན་ངོ་མ་དེ་འདིས་སྐྱོབ་ཐུབ་ཀྱི་འདུག་ད་ཡིན་དུས་ད་ངས་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་དེ་དངོས་གནས་དྲང་གནས་རྣམ་པར་དག་པ་ཅིག་ཡག་པོ་ཅིག་སྲུང་མི་དགེ་བཅུ་པོ་དེ་ཧ་གོ་བ་བྱེད། སྐྱོན་ཡོན་དེ་ཚོ་ཧ་གོ་བ་བྱེད་ནས་ད་ངས་དཔེ་དེ། དཔེ་གང་ཐུབ་ཐུབ་ཅིག་དཔེ་རབ་ལ་བྱུང་ན་དཔེ་དེ། དཔེ་ད་ག་རེ་ཟེར་རེད།

ང་སྡུག་བསྔལ་འདི་འདྲ་མྱོང་དགོས་ཐུག་དེ་སྡུག་བསྔལ་དེ་ལས་མྱོང་མི་དགོས་པའི་ཐབས་ཤེས་དེ། ཐབས་ཤེས་བྱས་མ་བྱུང་ད་ག་ཅིག་སྐྱབས་ངོ་མ་དེ་ཁྱེད་རང་ཚོས་དེ་སྐྱབས་ཀྱི་འདུག་མཁྱེན་པ་དེ་དང་འགོག་བདེན་དེ་ཚོས་སྐྱབས་ཀྱི་འདུག་ཁྱེད་རང་ཚོ་སྔ་མ་དེ་འདྲ་མྱོང་གི་ཨར་འདུག་ཟེར་རེད་དེ་ཡིན་ནམ་མེད་ཁྱེད་རང་ཚོ་མྱོང་མི་དགོས་པ་དེ་སྡུག་བསྔལ་མྱོང་མོ་གོ་དེ། ཐུགས་རྒྱུད་ལ་དེ་གཉིས་བྱུང་བ་ཡིན་ཙང་དེ་སྐྱབས་ངོ་དེ་གཉིས་སྐྱབས་བཞག་དེ་ནང་བཞིན་གྱི་ཁོང་ཚོ་སྐྱབས་པ་ནང་བཞིན་གྱི་ང་ལའང་སྐྱབས་འཇུག་གནང་རོགས་གནང་དང་བསམ་པའི་བསམ་བློ་བཏང་བྱས། ནི་ཆོས་ལ་སྐྱབས་སུ་མཆི་བ་སོགས་གོ་འབྱུང་ལ། ཆོས་ལ་སོགས་ང་རང་ཚོ་དཔེ་ཆ་ཁ་ཤས་ནང་ལ། ཆོས་པོ་ཏི་བརྩེགས་བཞག་ང་དང་དེའི་རྣམ་པ་ལ་སྒོམས་ཟེར་བས་ད་ཁོ་དེའི་རྣམ་པ་ལ་སྒོམས་ཏེ་ང་རང་ཁག་པོ་རེད་བཞག་ག་རེ་རེད་ཟེར་ན་ཁོ་སྒོམས་བཞག་ན་ཡིན་རྒྱུ། འགོག་བདེན་དང་ལམ་བདེན་དེ་ཡིན་པ་ལ་ད་ང་རང་ཚོ་འདུག་པ་བྱས་ན། ནི་ཆོས་དཔེ་ཆ་དེ་གར་ཤོག་བུ་འདི་ནང་བཞིན་ཡོད་པ་ཞིག་གཟིགས་འདུག་བ་དེ་བྱས་ཏེ་ཁོ་ང་རང་ཚོ་བློ་ལ་སྟབས་བདེ་བོ་ཞིག་ཡོང་གི་མི་འདུག་ཁོ་དོན་སྤྱི་ཤར་ཡ་མ་བྱུང་ན་ཁོང་ཚོའི་ཐུགས་རྒྱུད་ལ་ཡོད་པ་གོ་ལ་བསམ་བློ་ཞིག་བཏང་ནས་དེ་ལམ་པས་དེ་བྱས་ན་གཙོ་བོ་ཆེ་ཆུང་དེ་ངའི་མི་དགེ་བཅུ་སྤོང་བའི་ཚུལ་ཁྲིམས་དེ་ངས་གང་ཐུབ་ཐུབ་བྱས།